ལོ་བཅུ་ཙམ་གྱི་གོང་དུ་ཨ་མི་རི་ཀ་བ་ཇིམ་ཝཱ་ཚོང་ལགས་དང་ཁོང་གི་བཟའ་ཟླ་ཁེ་རོ་ལཱན་གཉིས་བོད་ནང་ལྟ་སྐོར་བྱེད་པར་བསྐྱོད་ཡོད་པ་རེད། འོན་ཀྱང་བོད་ལ་མཚོན་པ་ཡིན་ན་ཁོང་གཉིས་ནི་ཡུལ་སྐོར་བ་གཞན་དང་མི་འདྲ་བའི་མི་གཉིས་རེད། ཧཧཧང་ཚོ་ཡི་བོད་ཀྱི་སྐད་ཡིག་མི་ཤེས་པ་དང་རིག་གཞུང་ལ་རྒྱུས་མེད་པའི་རྐྱེན་གྱིས་ཆ་མེད་ཞིག་ཡིན་པའི་ཚོར་བ་བྱུང། འོན་ཀྱང་ང་ཚོ་གཡག་ཡོད་སའི་ས་ཆར་སླེབས་དུས་དེ་ཚོ་ནི་ང་ཚོ་རང་གི་གཡག་དང་གཅིག་པ་རེད་འདུག་པས་ང་ཚོ་རང་གི་ནང་དུ་སླེབས་པ་ལྟ་བུའི་ཚོར་བ་ཞིག་བྱུང། ང་ཚོ་ཉིན་གང་པོར་རྩྭ་ཐང་ལ་གཡག་དང་མཉམ་དུ་བསྡད་ནས་དགོང་མོ་ནང་དུ་ཡོང་དུས་ལུས་པོ་སྙིང་བ་ཡིས་གཡོགས་ནས་ཡོང་བ་ཡིན། ང་ཚོའི་གནས་ཚང་གིས་ང་ཚོ་མཐོང་བ་དང་གད་མོ་བགད་ནས་ཁྱེད་རང་ཚོ་ང་ཚོ་ནང་བཞིན་རེད་འདུག་ཅེས་བཤད་ཀྱི་འདུག་ཁོ་ཚོ་རྒྱུན་དུ་ཨ་མི་རི་ཀའི་ཡུལ་སྐོར་བ་གཞན་ལ་གོམས་ཡོད་ཙང་ང་ཚོ་ལ་ཁྱད་མཚར་པོ་ཞིག་མཐོང་གི་འདུག། ཁོང་ཨ་མི་རི་ཀའི་ཡུལ་སྐོར་བ་གཞན་དང་མི་འདྲ་བའི་རྒྱུ་མཚན་ནི་ཁོང་ནི་ཨ་མི་རི་ཀའི་ནང་ལ་གཡག་འཚོ་མཁན་གྱི་འབྲོག་པ་ཞིག་རེད། བདུན་ཕྲག་སྔོན་མའི་ལེ་ཚན་ནང་ཨ་མི་རི་ཀའི་ནང་དེང་སྐབས་བོད་ཀྱི་གཡག་དེ་བཞིན་སེམས་ཅན་གཞན་ལས་གསོ་སླ་བ་དང་ཐོན་སྐྱེད་མང་བ། མི་ཡི་འཕྲོད་བསྟེན་ལ་ཕན་པ་སོགས་ཀྱི་ངེས་ཤེས་ཡོང་གི་ཡོད་པའི་འོག་ནས་གཡག་གསོ་སྐྱོང་བྱེད་མཁན་གྱི་འབྲོག་པ་ཇེ་མང་དུ་འགྲོ་བཞིན་ཡོད་པའི་སྐོར་སྙན་སྒྲོན་ཞུས་པ་ལྟར། ཐེངས་འདིའི་ལེ་ཚན་ནང་ལ་ཨ་མི་རི་ཀའི་མངའ་སྡེ་མོན་ཀྲ་ཡི་ནང་ནས་ཡོད་པའི Spring Brook Tibetan Yak Ranch འམ་དཔྱིད་ཀྱི་འབབ་ཆུའི་བོད་གཡག་འབྲོག་པ་ཟེར་བ་སྐུ་ཞབས་ཇེམ་ཝཱ་ཚོང་ལགས་ཀྱི་འབྲོག་པའི་གནས་ཚུལ་སྐོར་སྙན་སྒྲོན་ཞུ་གི་ཡིན། སྤྱིར་ཨ་མི་རི་ཀའི་ནང་ལ་གཡག་གི་ཚོང་ལས་བྱེད་མཁན་འབྲོག་པ་ཚོ་ལ་ཁྱིམ་ཚང་གི་མིང་མ་ཡིན་པའི་མིང་རེ་འདོགས་དགོས་ཀྱི་ཡོད་པ་དེ་ནི་ཁོ་ཚོ་ཡིས་ཚོང་ལས་བྱེད་ཀྱི་ཡོད་ཙང་ཁྲིམས་ཐོག་ནས་མིང་རེ་འདོགས་དགོས་ཀྱི་ཡོད་པ་དེ་རེད། སྐུ་ཞབས་ཇེམ་ཝཱ་སོན་ལགས་ཀྱི་བཟའ་ཟླ་ཁེ་རོ་ལཱན་གྱི་ཕ་རྒན་གྱིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་དཀྱིལ་ཙམ་ལ་གཡག་ཉོས་ནས་འབྲོག་ལས་ཀྱི་བྱ་བ་དེ་བྱེད་འགོ་བཙུགས་ཡོད་པ་དང། སྤྱི་ལོ་ཉིས་སྟོང་གཉིས་ལོར་ཁོང་འདས་གྲོངས་སོང་བའི་རྗེས་སུ་སྐུ་ཞབས་ཇེམ་ཝཱ་སོན་བཟའ་ཚང་གཉིས་ཀྱིས་འབྲོག་ལས་དེ་རྒྱུན་མཐུད་ནས་བྱེད་བཞིན་པ་ཞིག་རེད་འདུག་ཁོང་ལ་ད་ལྟ་གཡག་ག་ཚོད་ཡོད་ཅེས་དྲིས་པར་ཁོང་གིས།

ང་ཚོས་བསམ་ན་རང་གི་གཡག་ལ་ཞེད་སྣང་བྱེད་མི་དགོས་པར་དེ་དང་མཉམ་དུ་དུས་ཚོད་གཏོང་ཐུབ་པ་ཞིག་དགོས་པ་གལ་ཆེན་པོ་མཐོང་གི་ཡོད། གཡག་ཟེར་བ་དེ་རི་དྭགས་ཀྱི་གཤིས་ཀ་ལ་འགྱུར་ནས་མི་ལ་ཞེད་སྣང་བསྐྱེད་རྒྱུ་ལས་སླ་པོ་ཡོད་རེད། བྱས་ཙང་མཚམས་མཚམས་ལ་ཉེན་ཁ་ཡོད་རེད། སེམས་ཅན་དེ་ཚོ་ང་ཚོའི་ཚུར་ཡོང་ནས་ལག་པ་ནས་ཟ་མ་ཟ་མཁན་དེ་འདྲ་ལ་ང་ཚོ་དགའ་པོ་ཡོད། ཁ་ལ་མི་ཉན་མཁན་དང་གཟུགས་དབྱིབས་ཡག་པོ་མེད་མཁན་དེ་འདྲ་མཐོང་ན་ང་ཚོས་ཟ་འགྲོ་གི་ཡོད། ང་ཚོའི་ས་གནས་འདི་རང་ལ་ཤ་ཚོང་ཡག་པོ་ཡོང་གི་ཡོད། ང་ཚོས་ཟ་ཁང་གཉིས་དང་ཚོང་ཁང་ཆུང་ཆུང་གཉིས་ལ་ཤ་མཁོ་སྤྲོད་བྱེད་ཀྱི་ཡོད། ཁོང་གིས་བརྗོད་པ་ལྟར་ན། ལོ་རེ་རེའི་ནང་ཁོང་གིས་གཡག་དྲུག་ནས་བཅོ་ལྔ་བར་གསོད་ཀྱི་ཡོད་པ་རེད། དེ་ནི་ཁ་ལ་མི་ཉན་མཁན་དང་མདོག་ཉེས་པོ་ཡོད་པའི་གཡག་དུ་ཡོད་པ་ལ་རག་ལུས་ཡོད།

ཧ་ཅང་ཁག་པོ་འདུག་ཁོང་ཚོ་ཆུང་དུས་ནས་ང་ཚོས་གསོ་སྐྱོང་བྱས་པ་དང་ང་ཚོས་ཁོང་ཚོ་རེ་རེ་བཞིན་སུ་ཡིན་པ་རྒྱུས་མངའ་ཆེན་པོ་ཡོད་ཙང་ཁོང་ཚོ་བཤའ་རྒྱུ་ལ་དཀའ་ལས་ཁག་པོ་འདུག། ཡང་ཁོང་གིས་མུ་མཐུད་ནས། མི་རྣམས་ཀྱིས་གཡག་ཤ་འདེམས་པའི་རྒྱུ་མཚན་སོགས་ཀྱི་སྐོར་ལ་བཤད་དོན།

གལ་ཏེ་ཁོ་ཚོས་བ་ལང་མཐོང་ན་དེ་ལ་དོ་སྣང་ཀྱང་བྱེད་ཀྱི་མ་རེད། འོན་ཀྱང་ཁོ་ཚོས་གཡག་མཐོང་བ་དང་ལྷག་པར་དུ། གཡག་ལ་རང་གི་ལག་པ་ནས་ཟ་མ་སྤྲོད་ཐུབ་དུས་དོ་སྣང་ཆེན་པོ་བྱེད་ཀྱི་འདུག་གལ་ཏེ་ཛག་ལུང་བའི་གཡག་བཅུན་ཚར་བ་དེ་འདྲ་ཡོད་པ་ཡིན་ན་ཕྲུ་གུ་ཚོ་ཡི་ཞོན་རྒྱུ་རག་ན་དེ་ལ་དགའ་མོས་ཆེན་པོ་བྱེད་ཀྱི་འདུག་ད་དུང་ཁོ་ཚོ་ཡི་དགོང་ཟས་ཟ་སྐབས་གཡག་ཤ་སྤྲད་པ་ཡིན་ན་དེ་ནི་སྤྱིར་བཏང་གི་མི་ཡི་མི་རག་པའི་ཟ་མ་ཅིག་རེད།

ང་ཚོས་འདི་ནང་ལ་རང་གི་གཞིས་ཀ་ནང་ལོགས་ལ་དེ་འདྲ་བྱེད་ཀྱི་ཡོད། དེ་བཞིན་དུ་གཡག་འགྲེམས་སྟོན་བྱེད་ས་ལ་གཡག་སོ་སོས་འགྲེམས་སྟོན་བྱེད་པར་འགྲོ་གི་ཡོད། དེ་དུས་རང་གི་ཡག་པོ་བཅུན་ཚར་བའི་གཡག་འཁྲིད་འགྲོ་གི་ཡོད། བྱས་ཙང་ལྟད་མོ་ལྟ་མཁན་ཡོང་བའི་མི་རྣམས་དང་ཕྲུ་གུ་རྣམས་ཀྱིས་ངའི་གཡག་ལ་ལག་པ་ཡིས་ཐུག་པ་དང་སྒང་དུ་ཞོན་ནས་པར་རྒྱག་གི་རེད། འགྲེམས་སྟོན་བྱེད་ས་ལ་ཅོག་ཙེ་དང་རྐུབ་ཀྱག། འཕྲེད་དར། གཟན་པ་སོགས་མང་པོ་འཁྱེར་ཡོང་དགོས་ཀྱི་ཡོད་པ་དེ་ཚོ་ཚང་མ་ང་ཚོས་གཡག་ཆེན་པོ་དེ་ཚོ་ལ་བཀལ་ནས་འཁྱེར་འགྲོ་གི་ཡོད། འདི་ལྟར་གཡག་ལ་དོ་པོ་འགེལ་བ་དང་གཡག་ལ་ཞོན་པ་བཅས་ནི། གདོད་མའི་དུས་སུ་བོད་མཐོ་སྒང་གི་བོད་མི་ཚོས་འབྲོང་རྒོད་སྒོ་ཟོག་ལ་བསྒྱུར་བའི་རིམ་པའི་ནང་ལ་བཏང་བའི་སྟོབས་དང་རྣམ་རིག་ཀྱི་རྩལ་ལ་བརྩོན་བའི་རྩལ་སྤྱོད་ཞན་པར་བརྗོད་མི་དགོས་པ་ཞིག་རེད། འོན་ཀྱང་སྐུ་ཞབས་ཇེམ་ཝ་སོན་ལགས་ཀྱིས་བརྗོད་པ་ལྟར་ན། བོད་དུ་ད་ལྟ་ཡང་འབྲོང་རྒོད་དར་མ་ཡིས་རི་དྭགས་ཀྱི་འཚོ་བ་བསྐྱལ་བཞིན་གནས་ཡོད་པ་དེ་ཡིས་བོད་ཀྱི་གཡག་གི་སྤུས་ཀ་རྒྱུན་གནས་ཡོང་རྒྱུ་ལ་ཕན་ཐོགས་ཡོད་པར་ཚན་རིག་པ་རྣམས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་དེ་ནི། བོད་མཐོ་སྒང་དུ་འབྲོང་དང་གཡག་གཉིས་ཡང་ཡང་འདྲེས་ཀྱི་ཡོད་པ་དེ་ཡིན་པ་རེད།

ད་ལྟ་ཚན་རིག་པས་ངོས་འཛིན་བྱེད་ཀྱི་ཡོད་རེད། དེ་ནི་མཚམས་མཚམས་སུ་འབྲོང་མར་ཡོང་ནས་འབྲི་ལ་བེའུ་བཟོ་གི་ཡོད་པ་དེ་ཡིས་གཡག་གི་སྤུས་ཀ་ཡག་པོ་རྒྱུན་གནས་བྱེད་རྒྱུ་ལ་ཕན་གྱི་ཡོད་རེད། དེ་ནི་རིན་ཐང་ཆེ་བའི་རིགས་རྒྱུད་འདྲེན་སའི་འབྱུང་ཁུངས་ཡག་པོ་ཞིག་ཡིན་པ་ཚན་རིག་པ་ཚོས་ཀྱང་ངོས་འཛིན་བྱེད་ཀྱི་ཡོད་རེད། དེ་ལྟ་བུའི་རིགས་རྒྱུད་སྤེལ་བའི་ནུས་པ་དེ་རི་དྭགས་ལ་མ་གཏོགས་སྒོ་ཟོག་གཞན་ལ་ཡོད་མ་རེད། སྤྱིར་བཏང་བོད་ཀྱི་ས་ཁུལ་མང་ཆེ་བའི་ནང་ལ་ད་ལྟ་འབྲོང་མེད་ན་ཡང། སྤྱི་ཡོངས་ཀྱི་འབྲོང་དང་གཡག་འདྲེས་པའི་གཡག་གི་རིགས་རྒྱུད་ཉུང་ཤས་དེ། གཡག་སྤྱི་ཡོངས་ཀྱི་རིགས་རྒྱུད་ཀྱི་གསོན་ཤུགས་སླར་ཡང་རྒྱས་པར་བྱེད་མཁན་གྱི་རྒྱུ་ཆ་ལ་ཆགས་ཀྱི་ཡོད་པ་རེད། འདི་ནང་མི་དང་དུད་འགྲོ་སོགས་ཚང་མ་རིགས་སོ་སོ་ཡི་ནང་ཁུལ་དུ་ཅི་ཙམ་གྱི་ཕ་མ་ཡི་བར་ལ་ཤ་ཁྲག་གི་འབྲེལ་བ་ཐག་རིང་བ་དེ་ཙམ་གྱི་སྤུས་ཀ་ཡག་པོ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་དེ་རེད། དེར་བརྟེན་གཡག་དང་འབྲོང་གཉིས་རིགས་རྒྱུད་གཅིག་པ་ཡིན་པ་དང་དེ་གཉིས་ཀྱི་བར་ལ་ཤ་ཁྲག་གི་འབྲེལ་བ་ཐག་རིང་པོ་ཡོད་པ་ལ་བརྟེན་ནས།

འགྲོ་བ་མི་གནས་ཐབས་ཡོད་ཀྱི་མ་རེད་བསམ་གྱི་འདུག་མཐོ་སྒང་དུ་གཡག་དང་མི་གཉིས་གཅིག་ལ་གཅིག་བརྟེན་ནས་གཅིག་མེད་ན་གཞན་དེ་ཡོད་ཀྱི་མ་རེད། བྱང་ཨ་མི་རི་ཀའི་ཨིན་ཌན་མི་རིགས་ཀྱི་རིགས་རྒྱུད་དེ་ཨ་རིའི་མ་ཧེ་གཞི་ལ་བཞག་ནས་རིག་གཞུང་བྱུང་ཡོད་པ་ནང་བཞིན་གཡག་མེད་ན་བོད་མི་གནས་ཀྱི་མ་རེད། བོད་མི་ཚོ་ས་མཐོ་ལ་གོམས་པ་ནང་བཞིན་གཡག་ཀྱང་ས་མཐོ་ལ་གོམས་ཡོད་རེད། འདི་ནི་ཚན་རིག་གི་དོ་སྣང་བྱེད་ས་ཞིག་རེད། རིགས་རྒྱུད་འདི་ནས་ཤེས་བྱ་ལེན་རྒྱུ་ཡོད་རེད། གཡག་ནི brisket ན་ཚ་འགོ་ཐུབ་ཀྱི་ཡོད་མ་རེད། བ་ལང་ལ་མཚོན་ན་ན་ཚ་དེ་ཡིས་རྩ་མེད་བཟོ་འགྲོ་གི་ཡོད་རེད། དེ་བཞིན་གཡག་ནི་ཧ་ཅང་སྟོབས་ཤུགས་ཆེན་པོ་དང་བཟོད་བསྲན་ཐུབ་མཁན་ཞིག་རེད། བ་ལང་གནས་མི་ཐུབ་པའི་ས་ཆ་ལ་གཡག་གནས་ཐུབ་ཀྱི་ཡོད་རེད། ས་ཆ་རྩྭ་མང་པོ་མེད་སར་བ་ལང་མུ་གེ་འཁྱེར་འགྲོ་ས་ལ་ཡང་གཡག་ལ་དཀའ་ངལ་གང་ཡང་འཕྲད་ཀྱི་ཡོད་མ་རེད། ད་ལྟ་སྒོ་ཟོག་འགྱུར་ཚར་བའི་གཡག་རྣམས་ལ་ཡང་རྒྱུད་པ་དེ་གནས་ཡོད་རེད། སྐུ་ཞབས་ཇེམ་ཝཊ་སོན་ལགས་ཀྱི་དཔྱིད་ཀྱི་རྒྱུག་ཆུའི་བོད་གཡག་འབྲོག་པ་ཟེར་བ་དེ་ཆགས་ས་དེ་ཨ་མེ་རི་ཀའི་མངའ་སྡེ་མོན་ཀྲ་ནཱ་ཟེར་བར་རི་བོ་ཡོད་སའི་ས་ཁུལ་ཞིག་ཡིན་ཅིང། དེ་ནས་ཐག་མི་རིང་བའི་ས་ལ་གངས་རི་ཡོད་པའི་རྒྱལ་ཡོངས་སྤྱི་གླིང་འཁྱགས་རོམ་མམ Glacier National Park ཟེར་བ་དེ་ཆགས་ཡོད་པ་རེད། ཁོང་གིས་དཔྱིད་ཀྱི་རྒྱུག་ཆུའི་བོད་གཡག་འབྲོག་པའི་དྲ་རྒྱའི་ཐོག་ལ་བོད་ཀྱི་པར་མང་པོ་བཞག་འདུག་ལ་ཁོང་ནི་བོད་ལ་དགའ་པོ་མཛད་མཁན་གྱི་མི་ཞིག་རེད་འདུག། གསན་མཁན་རྣམ་པ་ཚོ། ཐེངས་འདིའི་གངས་རིའི་བྲག་ཅའི་ལེ་ཚན་ནང་ལ་སྙན་སྒྲོན་ཞུས་པ་དེ་ནི། ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་གཡག་གསོ་སྐྱོང་མཛད་མཁན་གྱི་འབྲོག་པ་ཡི་གྲས་སུ། ད་ལྟ་གཡག་བརྒྱ་དང་ཉི་ཤུ་ཡོད་པའི་དཔྱིད་ཀྱི་འབབ་ཆུའི་བོད་གཡག་འབྲོག་པ་ཟེར་བ། སྐུ་ཞབས་ཇེམ་ཝཊ་སོན་ལགས་དང་ཁོང་གི་བཟའ་ཟླ་ཁེ་རོལ་ལགས་གཉིས་ཀྱི་འབྲོག་ལས་ཀྱི་སྐོར་ཞིག་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོས་ཨ་རིའི་འབྲོག་པ་གཞན་གྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན་པས་ཁྱེད་རྣམས་ཀྱིས་ཨ་མི་རི་ཀའི་མི་ཡིས་གཡག་ལ་ངོས་འཛིན་ཅི་འདྲ་བྱེད་ཀྱི་ཡོད་པ་དང། གཡག་གི་འབྲོག་པ་ཅི་འདྲ་བྱས་ནས་དར་བཞིན་ཡོད་པའི་སྐོར་ལ་ཤེས་རྟོགས་ཡོང་བའི་རེ་བ་ཞུ་གི་ཡོད།